ཆ་མེད་ཀྱི་རྡུལ་ཁས་ལེན་པ་མེད་རྡུལ་ཆ་མེད་ཁས་ལེན་པ་ཡིན། རྡུལ་ཆ་མེད་དེ་དབང་པོའི་ཤེས་པའི་དམིགས་རྐྱེན་དུ་རྫུས་ལྡན་ཡིན་པ་དེ་ལམ་རིམ་ཆེན་མོ་ནས་བཤད་ཀྱི་འདུག་བ། དེ་ཚོ་རྡུལ་ཆ་མེད་ཁས་ལེན་གྱི་རེད། ཡིན་ན་རྡུལ་ཆ་མེད་ཟེར་ཡ་དེ་ལ་ཁོ་ཆ་ཁྱོན་ནས་མེད་པ་ཞིག་དགོས་མ་རེད། འོ་དེ་འདྲས་སོ་ད་ཡང་ལམ་རིམ་ཆེན་མོ་ནས་སུས་བལྟས་དེ་ཆ་རྡུལ་ཆ་མེད་ཟེར་དེ་དེ་ར་བ་དབང་པོའི་ཤེས་པས་ཇི་ཙམ་དཔྱད་ཀྱང་ཆ་འཇལ་དུ་མེད་པའི་ཆ་ནས་ཁོ་ཆ་མེད་གྱི་འདུག་ཟེར་ན་དེ་རེད།

ད་དེ་ལ་རོ་ལུས་ཏེ་བཅུ་པོ་ཐོགས་བཅས་གཟུགས་ཡིན་ཡང་དེ་དག་སོ་སོར་སྐྱེ་མཆེད་ཡིན་གྱི་སྤྱི་ནི་མ་ཡིན་ནོ་ཞེས་རྟོགས་པར་བྱ་བའི་ཕྱིར་དང་མིག་ལ་སོགས་པ་དགུ་ནི་རང་རང་གི་མིང་གིས་བསྟན་ལ་མིང་གཞན་མེད་པའི་མིག་གི་ཡུལ་དེ་གཟུགས་ཞེས་བྱ་བའི་སྤྱི་ཡི་སྒྲས་བྱེ་བྲག་ཏུ་རྟོགས་པའི་དོན་གྱི་ཕྱིར་མིག་གི་ཡུལ་གཅིག་པུ་ནི་གཟུགས་ཀྱི་སྐྱེ་མཆེད་དང་ཁམས་ཞེས་བྱ་བར་བརྗོད་དེ་རྟགས་མེད་པ་ཉིད་ཀྱིས་བ་ལ་སོགས་པ་བྱེ་བྲག་ཏུ་རྟོགས་པ་བཞིན་ནོ།

སྤྱི་ནི་མ་ཡིན་ནོ། འོ་དེ་རེད་ད། སྤྱི་ནི་མ་ཡིན་ནོ། ཞེས་རྟོགས་པར་བྱ་བའི་ཕྱིར་དུ། ཨ་རེ། དེ་དག་སོ་སོ་གི་སྐྱེ་མཆེད་ཡིན་གྱི། ད་སྤྱི་ནི་མ་ཡིན་ནོ། རེད་ད་སྤྱིར་བཏང་གི་ཕ་གི་གཟུགས། གཟུགས་ཀྱི་སྐྱེ་མཆེད་དང་གཟུགས་ཀྱི་ཁམས་མ་ཡིན་ནོ་ཞེས་རྟོགས་པར་བྱ་བའི་ཕྱིར་དུ། ཨ་ནི་མིག་ལ་སོགས་པ་དགུ་ནི་རང་རང་གི་མིང་གིས་བསྟན་ལ། ལགས་ཏེ། ད།

ཤན་ཕྱེད་དུ་གང་ཅི་བསྡིགས་ན་ཕྱེད་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཞེས་བྱ་བ་ལ་སོགས་པ་དང་ཟད་པ་དང་ཟིན་གྱིས་གནས་པའི་ཤན་ཕྱེད་ལ་སོགས་པ་དང་ཁོག་མོང་པོའི་མདོ་ལས་ཁོག་དྲུག་ཅུ་རྩ་གཉིས་བཤད་པ་དེ་དག་འདི་མིད་པ་ནང་གི་མ་བསྡིགས་ན་ན་དེ་དག་ལས་ཐ་དད་པའི་དེ་དེ་ཕྱི་ཡས་པ་འབྱེད་ལ། བསྡིགས་ན་ན་ག་འདི་ཚོ་དེ་ག་རེ་ཡིན་དེ་ཚོ་དེ་ག་ནས་རེ་ཡིན་ཟེར་ན་ཡང་དགོས་རེད་ད་དེ་ཧ་གོ་དགོས་འདུག་བསྡིགས་བྱེད་དེ་ལ་ནི་ཕུང་པོ་ལྔ་དང་བསྡིགས་བྱེད་དུ་ཀ་ས་བསྡིགས་བྱེད་ཐམས་ཅད་ནི་ཕུང་པོ་ལྔ། ནི་བསྡིགས་བྱེད་དུ་འདི་མ་ཕྱེ་བའི་ཕྱི་ཐམས་ཅད་ནི་ཤན་ཕྱེད་དུ་གང་ཅི་བསྡིགས་ནོ་ཅི་བསྡིགས་ཡས་ན་ན

དག་གང་རྣམས་ཐུབ་པས་གསུངས། ཐུབ་པ་ཨ་སི་སངས་རྒྱས་བཅོམ་སངས་རྒྱས་ཀྱིས་གསུངས་པ་དེ་དག་ནི་མདོ་སྡེ་པས་རྣ་བའི་ཡུལ་དུ་གྱུར་པའི་ཚིག་གམ་ཚིག་གི་རང་བཞིན་དང་བྱེ་བྲག་ཏུ་སྨྲ་བས་ཡིད་ཀྱི་ཡུལ་དུ་གྱུར་པ་མིང་གི་རང་བཞིན་ཡིན་པར་འདོད་པས་དེ་དག་ནི་རིམ་པ་ལྟར་གཟུགས་ཀྱི་ཕུང་པོ་དང་འདུ་བྱེད་ཀྱི་ཕུང་པོ་དག་ཏུ་འདུས་ལ་ཟེར་འོ་དེ་ཡི་དག་ཆོས་ཀྱི་ཕུང་པོ་བརྒྱད་ཁྲི་དག་གང་རྣམས་ཐུབ་པས་གསུངས་དེ་དག་ཚིག་གམ་མིང་ཡིན་དེ་དག་ནི་གཟུགས་སམ་འདུ་བྱེད་དག་ཏུ་འདུས་ཟེར་འོ་དེ་རེད་ད།

གསུང་གི་རིགས་རྣམ་པར་རིག་བྱེད་ལ་སྦྱར་ནས་ཅིག་བཤད་ཡོད་དགོས་དོ། འོ་དེ་རེད་དེ་ནི་གསུང་གི་དཔེ་ན། དེ་བཞིན་གཤེགས་པའི་བཀའ་དང་གསུང་དང་བརྗོད་པ་དང་དབྱངས་དང་ངེས་པར་གསུང་བ་དང་གསུང་གི་ལམ་དང་གསུང་གི་དབྱངས་ཟེར་ཡང་འདྲ་བ་གསུང་གི་ཕྲིན་ལས་དང་ཨ་ནི་གསུང་གི་རྣམ་པར་རིག་བྱེད་ཟེར་བ་དང་དེ་འདྲའི་གི་ཐོག་ནས་ཐ་མ་སྒྲ་ཡི་རང་བཞིན་ལ་མ་སྦྱར་ནས་གསུང་དང་བྱིང་རྨུགས་དེ་ཀའི་རེད་ཞེས་པ་དང་སངས་རྒྱས་ཀྱི་གསུང་ཞེས་ཞེས་བྱ་བ་འདི་ཆོས་གང་ཞིག་ཡིན་ཞེ་ན།

ཅེས་ཉིད་ཀྱི་ཚིགས་སུ་བཅད་པ་རེ་རེ་ལ་ཡིག་འབྲུ་སུམ་ཅུ་རྩ་གཉིས་ཡོད་དོ་ཞེས་རྒྱ་གར་གྱི་ཡི་གེ་བརྒྱད་བཞི་སུམ་ཅུ་སོ་གཉིས་ལ་བཤད་པས་བོད་ཀྱི་ཚེག་བར་བྱས་ན་ཚེག་བར་ཉི་ཤུ་རྩ་བརྒྱད་དུ་འགྱུར་རོ། དེ་ལྟར་རྒྱ་གར་གྱི་དབང་དུ་བྱས་ན་ག་རེ་རེད། ཡི་གེ་ཡིག་འབྲུ་སུམ་ཅུ་རེད་བ་སུམ་ཅུ་རྩ་གཉིས་རེད། དེ་ང་ཚོ་བོད་ཀྱི་བོད་ཚིག་གི་དབང་དུ་བྱས་པ་ཡིན་ན་དེ་ཡི་གེ་ཉི་ཤུ་རྩ་བརྒྱད་མ་ཟད་ཡོད་མ་རེད། ཟེར་གྱི་རེད་བ། འོ་ད་དེ་འདྲའི་ཞིག་རེད་ད། ད་དེ་ང་ཚོ་བདུན་བཞི་ཉི་ཤུ་རྩ་བརྒྱད་ཟེར་ནས་ད།

བས་དེར་ལྷོ་པའི་ཁ་ཅིག་ན་ལས་ཆོག་ལ་སོགས་པ་གསོན་ཏོ་དེ་ཐོག་ཏུ་ཆ་སྙོམས་པའི་ཀུན་ནས་ལྷུང་བས་དེ་ནི་གཤེ་བ་ཉི་ཁྲི་དཀར་ས་ཉི་ཁྲི་དུ་ཨ་ནི་སྟོང་དུ་ཡས་པས་དེའི་སྙིང་པོ་ཕྱིས་ཀྱི་བུམ་པ་དེ་ལ་བརྒྱད་ཁྲི་བཞི་སྟོང་ཡིན་ཏེ། ཨོ་ད་དེ་རེད་ད་འདི་ང་ཚོ་འདི་ཁྲི་ཆིག་སྟོང་ཡས་དེ་རེད། ལས་ཆོག་ལ་སོགས་པའི་དུས་ས་ཡར་བ་ལས་ཆོག་ད་འདི་ཆོག་ལ་ཉི་ཁྲི་བཅུའི་སྟོན་ཨ་ནི་ཞེ་སྡོང་ལ་ཉི་ཁྲི་བཅུའི་སྟོན་ཨ་ནི་ཁོང་ཁྲོ་དཀར་ས་དེ་ལས་ཆོག་ཞེ་སྡོང་མ་རིག་པ།

གོ་ཡིན་པས་རྒྱལ་བ་གོང་དུ་འགྲོ་ཡུལ་དེ་མཛེས་པ་ཁྱེད་ཀྱི་ཞལ་གྲོགས་སྒོར་མོ་དེ་དག་གིས་གསོང་པ་བྱེད་ཀྱི་འཇིག་རྟེན་ཚེ་ཆེ་འདི་ཟེར་ནས་བཤད་པ་དང་གློག་ཐོབ་ཀྱིས་ཞུས་པའི་གི་མདོ་ལས་དེ་ལྟར་གསུངས་པའི་ཕྱིར་ཞེས་ཟེར་རོ། དེ་དག་ཀྱང་ཐེག་པ་ཐུན་མོང་བའི་དབང་དུ་བྱས་པ་ཡིན་གྱི་ཐེག་ཆེན་པ་ལྟར་ན་བརྒྱད་ཁྲི་བཞི་སྟོང་དུ་མ་འདུས་པར་གསུངས་ཏེ་ས་དེས

ག་ས་གླང་པོ་ཆེ་རབ་བརྟན་གྱི་བཀལ་བ་བཞི་པའི་སྣག་ཚས་ནི་ཆོས་ཀྱི་ཕུང་པོ་གཅིག་འབྲི་བར་ནུས་སོ་ཞེས་གསུངས་ཏེ། དེ་ལྟར་བྱས་ན་མདོ་དག་ལས། ལྷས་བྱིན་གྱིས་གླང་པོ་ཆེ་ལྔ་སྟོང་གི་བཀལ་བ་བཞི་ཞགས་པའི་གི་གླེགས་བམ་རྣམས་ཁ་ཏོན་དུ་བརྗོད་པར་བྱེད་དོ་ཞེས་གསུངས་པ་འདི་ཡང་རིགས་པར་འགྱུར་རོ་ཞེས་བཤད་པའི་ཕྱིར། ད་སློབ་དཔོན་ཁ་ཅིག་གིས་ག་རེ་གསུངས་ཡོད་དེ། ཐེག་པ་བླ་ན་མེད་པའི་དབང་དུ་བྱས་ཏེ་ཟེར་ཐེག་ཆེན་ཐུན་མོང་མ་ཡིན་པའི་དབང་དུ་བྱས་པ་ཡིན་ན། ལྷ་ཡི་དབང་པོ། ནི་གླང་པོ་ཆེ་རབ་བརྟན་གྱི་བཀལ་བ་བཞི་པ་ཟེར་བ་དེ། ལྷ་ཡི་དབང་པོ་སུ་རེད།